ལེ་ཚན་འདིའི་ནང་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོ་ཡི་གསལ་བསྒྲགས་ཤིག་ངོ་སྤྲོད་ཞུ་རྒྱུ་ཡིན། ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོས་ང་ཚོ་བོད་མི་ཡི་རིག་གཞུང་དང། ངོ་བོ་སྲུང་སྐྱོབ་ག་འདྲ་གནང་གི་ཡོད་དམ། ཨོ་སི་ཀྲི་ལི་ཡའི་ནང་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲི་ལི་ཡ་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོས་དྲ་ཐོག་བརྒྱུད་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང། བོད་ཡིག་སློབ་སྦྱོང་བརྒྱུད་ནས་སློབ་སྦྱོང་དང་མདུན་ལམ་གྱི་གོ་སྐབས་མང་པོ་ཡོད་པ་ཡིན། སློབ་ཕྲུག་གི་གནས་ཚད་མ་འདྲ་བ་ཚང་མ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་ཅིང།

འདི་ལོའི་ཟླ་བ་བཅུ་པ་ནས་བཅུ་གཅིག་བར་གྱི་རེས་གཟའ་སྤེན་པ་འཆར་ཅན་ལྟར་སིད་ནིའི་བྱང་ཕྱོགས་མཚོ་མཐའི་ས་ཁུལ་ལ་གནས་གཞི་ཡོད་པའི་བོད་རིགས་སྐྱབས་བཅོལ་བ་རྣམས་ལ་དམིགས་པའི་ཆུ་རྐྱལ་རྒྱག་སྟངས་ཀྱི་སློབ་ཁྲིད་ཀྱི་ལས་གཞི་དེ་འགོ་བཙུགས་བཞིན་ཡོད་འདུག་ལས་གཞི་དེ་ནི་གཞུང་འབྲེལ་མ་ཡིན་པའི་ཁེ་མེད་ཀྱི་ཚོགས་པ Water Skills for Life ཞེས་པས་ལོ་ལྟར་གོ་སྒྲིག་གནང་གི་ཡོད་འདུག་ལས་གཞི་དེ་ཐོག་མར་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་འགོ་བཙུགས་ཡོད་པ་དང། འདི་ལོར་བོད་མི་དྲུག་ཅུ་ཙམ་གྱིས་ལས་གཞི་དེར་ཐོ་འགོད་བྱས་ཡོད་འདུག་དེ་ཡང། ལས་གཞི་དེའི་ཁྱད་ཆོས་གཙོ་བོ་ནི། བོད་མི་སྐྱབས་བཅོལ་བ་གསར་དུ་འབྱོར་མཁན་རྣམས་ལ་རིན་མེད་ཐོག་ཆུ་རྐྱལ་རྒྱག་སྟངས་སློབ་ཁྲིད་གནང་གི་ཡོད་པ་མ་ཟད། ལས་གཞི་དེའི་ནང་མཉམ་ཞུགས་བྱེད་པར་ལོ་ཚད་ཀྱི་འགོག་རྐྱེན་གང་ཡང་མེད་འདུག་ཁྲཱ་ནི་ཡ་ཁར་མོན་ལགས་ནི་ལས་གཞི་དེ་གོ་སྒྲིག་བྱེད་མཁན་གྱི་ཁེ་མེད་ཚོགས་པ Water Skills for Life ཞེས་པའི་འགོ་འཛིན་ཡིན། ཁོང་མོས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར Warringah Aquatic Centre ལ་ལས་ཀ་གནང་སྐབས་བོད་རིགས་སྐྱབས་བཅོལ་བ་མང་པོ་བྱང་ཕྱོགས་མཚོ་མཐའི་ས་ཁུལ་དུ་གཞིས་ཆགས་ཡོད་པ་ཤེས་པ་མ་ཟད།

ལས་གཞི་དེའི་བརྒྱུད་ཆུ་རྐྱལ་རྒྱག་སྟངས་ཁོ་ན་མ་ཡིན་པར་ཆུ་ལ་ནན་གཟབ་བྱེད་ཚུལ་དང་མཚོ་མཐའི་བདེ་འཇགས་སོགས་ཀྱང་ངོ་སྤྲོད་གནང་གི་ཡོད་འདུག་དེ་བཞིན New South Wales མངའ་སྡེའི་གཞུང་གིས་མ་དངུལ་གནང་ནས་ཆུ་ལ་ནན་གཟབ་བྱེད་ཚུལ་གྱི་གནས་ཚུལ་ཁག་བཀོད་པའི་ངོ་སྤྲོད་དེབ་ཆུང་ཞིག་བོད་ཡིག་དང་དབྱིན་ཡིག་ཏུ་ཕྱོགས་སྒྲིག་གནང་ནས་བོད་རིགས་ཚོར་འགྲེམས་སྤེལ་གནང་ཡོད་འདུག། ཁྲཱ་ནི་ཡ་ལགས་ཀྱིས་ཆུ་རྐྱལ་རྒྱག་ཤེས་པ་དེ་ཨོ་སི་ཀྲི་ལི་ཡའི་ནང་རང་ཉིད་ལ་མེད་དུ་མི་རུང་བའི་དགོས་མཁོ་ངེས་ཅན་ཞིག་ཡིན་པ་མ་ཟད། དེའི་བརྒྱུད་ཕྱི་ལུས་དང་ནང་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཁེ་ཕན་ཆེན་པོ་ཡོད་ཅེས་ཁོང་མོས་གསུངས་དོན། ཆུ་རྐྱལ་རྒྱག་པའི་ཕན་ཡོན་གང་ཡོད་མེད་སྐོར་མཁས་པ་རྣམས་ཀྱིས་ཉམས་ཞིབ་མང་པོ་བྱས་ཡོད། ཉམས་ཞིབ་བྱས་པའི་བརྒྱུད་ཆུ་རྐྱལ་རྒྱག་སྐབས་རང་ཉིད་རང་དབང་ཡིན་པའི་ཚོར་བ་ཞིག་བསྐྲུན་པ་དང། རང་ཉིད་ཀྱི་ཕྱི་ལུས་དང་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཕན་ཐོགས་ཡོད་པ་གསལ་པོ་ར་སྤྲོད་ཐུབ་ཡོད། ཆུ་རྐྱལ་རྒྱག་སྟངས་ཚད་དང་ལྡན་པ་ཤེས་ཀྱི་མེད་ཀྱང། རྩལ་དེ་ག་ལ་གང་འཚམ་ཤེས་པ་མ་ཟད། ཆུ་ལ་ནན་གཟབ་བྱེད་སྟངས་ཤེས་པ་ཙམ་གྱིས། རང་གཞན་གཉིས་ཀ་ལ་ཕན་ཐོགས་ཡོད། དེ་བཞིན་རང་ཉིད་ཌི་ཝའི་མཚོ་ཁར་འགྲོ་སྐབས་ས་ཁུལ་དེའི་གནས་སྡོད་བྱེད་མཁན་གྱི་མི་གཞན་དང་འབྲེལ་བ་བྱེད་དགོས་དུས་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ནང་མཉམ་ཞུགས་བྱེད་པར་ཕན་ཐོགས་ཀྱི་རེད། ཡང་ཁོང་མོས། ལས
གཞི་དེའི་དམིགས་ཡུལ་གཙོ་བོ་ནི་བོད་རིགས་སྐྱབས་བཅོལ་བ་རྣམས་ལ་རིན་མེད་ཐོག་ཆུ་རྐྱལ་སློབ་སྦྱོང་སྤྲོད་རྒྱུ་དེ་ཡིན། གང་ཡིན་ཟེར་ན་ད་ལྟའི་ཆར་སིད་ནི་ནང་ཆུ་རྐྱལ་སློབ་སྦྱོང་གོང་སླ་ཤོས་དེའང་ཆུ་ཚོད་ཕྱེད་ཀའི་སློབ་ཚན་ལ་ཉུང་མཐའ་ལ་ཨོ་སྒོར་བཅུ་སྤྲོད་དགོས་ཀྱི་རེད། བོད་རིགས་སྐྱབས་བཅོལ་བ་གསར་འབྱོར་བ་རྣམས་གཞུང་གི་སྐྱོབ་གསོ་ལ་བརྟེན་དགོས་ཀྱི་ཡོད་དུས་དངུལ་ཕོན་ཆེན་དེ་འདྲ་སྤྲོད་ཐུབ་ཀྱི་མེད། དེ་མ་ཟད་ཁོང་ཚོར་ཨོ་སི་ཀྲི་ལི་ཡའི་ནང་གཞིས་ཆགས་པར་ཁང་གླ་དང་འགྲིམ་འགྲུལ་སོགས་ཀྱི་འགྲོ་གྲོན་གཞན་ཡང་མང་པོ་ཡོད་པས་ང་ཚོས་རིན་མེད་ཐོག་ཆུ་རྐྱལ་གྱི་སློབ་སྦྱོང་སྤྲོད་ཐུབ་ན་བསམ་པའི་འདུན་པ་ཤུགས་ཆེན་པོ་སྐྱེས་བྱུང། བྱམས་པ་དོན་ལྡན་ལགས་ཁོང་ཟླ་བ་བཞིའི་གོང་ལ་ཨོ་སི་ཀྲི་ལི་ཡར་སྐྱབས་བཅོལ་དུ་སླེབས་ཡོད་པ་དང། མི་ཚེའི་ནང་ཆུ་རྐྱལ་རྒྱག་སྟངས་སྦྱོང་བ་ཐེངས་དང་པོ་དེ་ཡིན་འདུག། ཁོང་གིས་དེ་སྔ་ཨོ་སྟྲེ་ལི་ཡར་མ་འབྱོར་གོང་ལ་ཆུ་རྐྱལ་ལ་དམིགས་བསལ་དོ་སྣང་གནང་མེད་པ་དང། དེ་སླེབས་རྗེས་ལུང་པ་དེའི་ཆགས་སྟངས་དང་གོམས་སྲོལ་ལ་བརྟེན་ནས་ཆུ་རྐྱལ་རྒྱག་རྒྱུ་དེ་ཧ་ཅང་གལ་འགངས་ཆེན་པོ་ཡིན་པར་འགྲེལ་བརྗོད་གནང་སོང། ང་ཚོ་རྒྱ་གར་ལ་བསྡད་དུས་ཙམ་པ་སྤྱི་བཏང་གི་ཆུ་ལ་རྐྱལ་ཡ་ལ་དེ་ཙམ་གྱི་དོ་སྣང་ཡོད་མ་རེད་ད་མི་རྒན་པ་ཡིན་ནའི་འདྲ་སྤུ་གུ་ཡིན་ནའི་འདྲ་དེ་ཙམ་དོ་སྣང་བྱེད་ཀྱི་མ་རེད། གཅིག་ནས་ད་སོ་སོའི་ས་ཆའི་གི་གནས་སྟངས་ཡིན་གྱི་རེད་རྒྱ་གར་ལ་ཆུ་ཡི་འཇིག་པ་དེ་འདྲའི

གཟུགས་སྐུ་འཕྲོད་བསྟེན་དེ་དག་ཞེ་པོ་ཅིག་གི་བྱ་དེ་འདྲའི་ཆ་ནས་ཆུ་གལ་ཆེན་པོ་ཡིན་པ་དང་གཉིས་ནས་ཨོ་སི་ཀྲི་ལི་ཡ་དེ་མཐའ་ཚང་མ་ལ་ད་རྒྱ་མཚོ་ཆེན་པོ་ཅིག་གིས་བསྐོར་བསྡད་དུས་ཙམ་པ་ད་ད་བར་དུ་དམིགས་བསལ་གྱི་ཉེན་ཁ་མ་བྱུང་པ་ཡིན་ནའི་མ་འོངས་པར་མྱོང་སྲིད་ཀྱི་རེད་དེ། འོ་དེ་འདྲའི་གྱི་ཉག་གནད་འགག་ཅིག་ལ་བརྟེན་ནས་ད་ཨོ་སི་ཀྲི་ལི་ཡ་མི་ཚོས་ཆུ་རྐྱལ་ལ་ཞེ་པོ་ཅིག་གིས་དོ་སྣང་ཆེན་པོ་བྱེད་ཡ་དེ་བཞིན་ད་ང་ཚོས་ཀྱང་དེ་འདི་ཏན་ཏན་ཤེས་དགོས་ཀྱི་འདུག་དེ་མ་ཤེས་ན་ཞེ་དྲག། ཅིག་སོ་སོའི་གི་ཅིག་གཟུགས་སྐུ། མ་འོངས་པའི་ཅིག་གི་ཉེན་ཁ་ཡིན་ནའི་ད་དེ་འདྲས་མྱོང་སྲིད་ཀྱི་རེད་བསམ་བསམ་འདྲ་དྲན་བྱས་ཏེ། ཆུ་རྐྱལ་དེ་ད་མི་རྒན་པ་ཞིག་ཆུ་རྐྱལ་བྱེད་དུས་ཙམ་པ་ཞེ་དྲག་དཀའ་ལས་ཁག་པོ་ད་འདུག་དེ་ཡིན་ན་ཡང་དེ་གལ་ཆེན་པོ་ཞིག་མཐོང་ནས་ད་འདུག་སེ་འཛུལ་ཞུགས་བྱས་སླེབས་པ་ཡིན། དེ་བཞིན་ལོ་ན་བཅུ་གཅིག་ལ་སོན་པའི་བུ་མོ་བསྟན་འཛིན་སྐྱིད་འཛོམས་ལགས་ཀྱང་ཉེ་ཆར།

ཡང་ལོ་ན་དགུ་ལ་སོན་པའི་བུ་ཆུང་བསྟན་འཛིན་མཚུངས་མེད་ལགས་ཀྱང་ཟླ་བ་བཞིའི་གོང་ལ་ཨོ་སི་ཀྲི་ལི་ཡར་སླེབས་ཡོད་པ་དང། ལས་གཞི་དེ་བརྒྱུད་ཆུ་རྐྱལ་སྦྱོང་བཞིན་ཡོད་འདུག་ཁོང་གིས་གསུངས་དོན།
ཨ་ནེ་ང་ཚོས་ཡང་ཆུ་རྐྱལ་དེ་གང་ཡིན་ཟེར་ན་ད་ཨོ་སི་ཀྲི་ལི་ཡ་གི་མཐའ་ཚང་མ་ད་རྒྱ་མཚོའི་ཁག་ཏུ་ཡང་ཉི་མ་གཅིག་ང་ཚོ་ལ་ཆུ་རྐྱལ་ཤོག་ལབ་ན་ཆུ་རྐྱལ་མ་ཐུབ་ན་ངོ་ཚའི་ར་བ་འདྲ་འགྲོ་གི་རེད།
ཐཱ་ནེ་ཡཱ་ལགས་ཀྱིས་བོད་རིགས་ཚོར་ད་ལན་ལས་གཞི་དེའི་ནང་མཉམ་ཞུགས་བྱས་མེད་ནའང། མ་འོངས་པར་ལས་གཞི་དེའི་ནང་མཉམ་ཞུགས་བྱེད་པའི་རེ་བ་ཡོད་ཅེས་ཁོང་མོས་གསུངས་དོན།
ངའི་ངོས་ནས་བོད་རིགས་ཚང་མ་རང་ཉིད་ཀྱི་འཕྲོད་བསྟེན་ཆེད་ལས་གཞི་དེར་མཉམ་ཞུགས་བྱེད་པར་སྐུལ་འདེད་བྱེད་རྒྱུ་ཡིན། བོད་མི་གསར་དུ་འབྱོར་བ་རྣམས་ལ། མེན་ལི་སྤྱི་ཚོགས་ཞབས་ཞུ་ཁང་གི་ལས་བྱེད་དོན་གྲུབ་ལགས་བརྒྱུད་གནས་ཚུལ་ཞིབ་ཕྲ་སྤྲོད་ངེས་རེད། སྤྱིར་ཨོ་སྟྲེ་ལི་ཡར་ལས་ཀ་ལས་རྒྱུ་གལ་ཆེན་པོ་རེད་འོན་ཀྱང་རང་ཉིད་ཀྱི་འཕྲོད་བསྟེན་ཀྱང་དེ་བས་གལ་ཆེན་པོ་ཡིན་པས་ལུས་ལ་ངལ་གསོའི་དུས་ཚོད་ཀྱང་སྟོན་དགོས། ལྷག་པར་དུ་བོད་རིགས་རྒན་པ་རྣམས་ཆུ་རྐྱལ་ངེས་པར་དུ་ཤེས་དགོས་གང་ཡིན་ཟེར་ན་གལ་སྲིད་ཁྱེད་ལ་ཕྲུ་གུ་ཡོད་ན། ཁོང་ཚོར་ཆུ་རྐྱལ་གྱི་རྩལ་རང་ཉིད་ཀྱིས་སློབ་སྟོན་བྱེད་ཆོག། དེ་བཞིན་སྟབས་མ་ལེགས་པར་ཁྱེད་ཀྱི་ཕྲུ་གུ་ཆུའི་ནང་དིམ་པ་དང་ཆུས་ཁྱེར་བ་སོགས་ཀྱི་རྐྱེན་ངན་བྱུང་སྐབས་ཁྱེད་རང་ཆུ་རྐྱལ་རྒྱག་ཤེས་ཀྱི་མེད་ན་ཁག་པོ་ཆགས་པ་རེད། དེ་ཙམ་མ་ཟད་གལ་སྲིད་ཁྱེད་ཀྱིས་ཆུ་རྐྱལ་རྒྱག་ཤེས་ན། ཉེ་འཁོར་དུ་ཡོད་པའི་མི་གཞན་སུ་ལའང་རྐྱེན་ངན་དེ་འདྲ་བྱུང་ན་ཁྱེད་ཀྱིས་ཕན་ཐོགས་ཐུབ་ངེས་རེད།